འོ་གཉིས་ཀ་ལ་ངེས་དགོས་ཞེས་གང་ལ་ཡང་མ་གྲུབ་པ་དང་གང་རུང་ཁོ་ན་ལ་གྲུབ་པ་དང། འོ། ངེས་པ་ཞེས་པས་ཐེ་ཚོམ་ཟ་བ་རྣམས། འོ། གཞན་དོན་རྟགས་སུ་མི་རུང་བར་བསྟན་ལ། སུ་ཞིག་རུང་བ། ད་དེ་བཞིན་དུ་མཐུན་པའི་ཕྱོགས་ལ་ཡོད་པ་དང་མེད་པ་དག་ལ་ཡང་ཞེས་ཏེ་ད་དོན་གོ་ར་བ། དེ་བཞིན་དུ་མཐུན་པའི་ཕྱོགས་ལ་ཞེས་སོགས་ཀྱིས་མཐུན་ཕྱོགས་ལ། ཁྱབ་བྱེད་དུ་ཡོད་པ་དང། ཁྱབ་བྱེད་དུ་མེད་པ་དང་རྣམ་གཉིས་སུ་འཇུག་པས་ཕྱོགས་ཆོས་ཅན་གཏན་ཚིགས་དགུ། ར་བ། བསྟན་པ་ཡིན་ཏེ་འདིའི་དགོས་པ་ནི།

གཞན་དང་དེ་ནི། དེ་ནི་འདུལ་བ་དེ་བཞིན་དུ་མཐུན་ཕྱོགས་ལ་ཞེས་སོགས་ཏེ་མཐུན་ཕྱོགས་ལ། ཁྱབ་བྱེད་ད་དུ་བ་དེ། མཐུན་ཕྱོགས་ལ་ཁྱབ་བྱེད་དུ་ཡོད་པ་དང་ཁྱབ་བྱེད་དུ་མེད་པ། དེ་ནི་གཏན་མེད་གོ་རེད། རྣམ་གཉིས་སུ་འཇུག་པས་ཕྱོགས་ཆོས་གཏན་ཚིགས་དགུ་ཟེར་བ། ཕྱོགས་ཆོས་གཏན་ཚིགས་དགུ་དེ་འདྲ་ཡོད་རེད། འོ་འདིའི་དགོས་པ་ནི་ཕྱོགས་ཆོས་རྒོལ་ཕྱི་རྒོལ་གཉིས་ཀ་ལ་མ་གྲུབ་ན། གཞན་དོན་སྐབས་ཀྱི་ཕྱོགས་ཆོས་མི་འགྲུབ་པ་དེ་བཞིན་དུ་ཁོ་དཔེ་ལ་བཞག་ནས་ཕྱོགས་ཆོས་གཏན་ཚིགས་དགུའི་ནང་ནས་འགལ་རྟགས་གཉིས་མོ་དེ་ལ་ཕྱོགས་ཆོས་མ་གྲུབ། རྗེས་སུ་འགྲོ་ལྡོག་གི་ཁྱབ་པ་མ་གྲུབ། མ་གྲུབ་སྟེ་གཉིས་ཀ་ལ་མ་གྲུབ་པས་གཟིགས་རྒྱུར་གདའ། གཉིས་ཀ་ལ་མ་གྲུབ་པའི་ཕྱིར་གཉིས་ཀ་ལ་མ་གྲུབ་པས་ཁྱབ་པ་མི་འགྲུབ་ཅེས་དཔེ་དོན་སྦྱར་བྱས། ད་ཡན་ནས་གང་རུང་ལ་ཡིན་པ་རེད་ད། གང་རུང་ལ་མ་གྲུབ་ན་ཕྱོགས་ཆོས་རྒོལ་ཕྱི་རྒོལ་གང་རུང་ལ་མ་གྲུབ་ན། ཕྱོགས་ཆོས་མ་གྲུབ་པས་ཁྱབ་པ་དེ་བཞིན་དུ། ཕྱོགས་ཆོས་ཅན་དགུའི་རྗེས་སུ་འགྲོ་ལྡོག་གི་ཁྱབ་པའང་རྒོལ་ཕྱི་རྒོལ་གང་རུང་ལ་མ་གྲུབ་པ་དཔེ་དོན་དུ་སྦྱོར། ད་གང་རུང་ལ་མ་གྲུབ་པ་གོ་ཟུར་བཞི་དངོས་ཀྱི་མ་ངེས་པ་དེ་གང་རུང་ཞིག་ལ་མ་གྲུབ་པ་ཡིན་པར་རྗེས་སུ་འགྲོ་ལྡོག་གི་ཁྱབ་པ་དེ་གང་རུང་ཞིག་ལ་མ་གྲུབ་པ་དེ་ཡིན་པ་རེད་དོ་ཞེས་དཔེ་དོན་དུ་སྦྱོར་བྱས། ད་ཕྱོགས་ཆོས་ལ་ཐེ་ཚོམ་ཟ་ནས་མ་གྲུབ་པ་གོ་དཔེ་ལ་སྦྱར་ནས་དགུའི་ནང་གི་ཐུན་མོང་མ་ཡིན་པའི་གཏན་ཚིགས་གོ་ལ། ད་དེ་དག་རང་གོ་གོ་རང་རེད་རེད། གཉིས་ཀ་ལོག་ལ་མ་གྲུབ་པ་གོ་འགལ་རྟགས་གཉིས་དེ་རེད་སོང་ང། ཐེ་ཚོམ་ཟ་མཁན་གོ། ཐུན་མོང་མ་ཡིན་པའི་མ་ངེས་པའི་གཏན་ཚིགས་རེད་སོང་ང། ད་ཡིན་དུས་ཟུར་བཞི་པོ་དེ་གང་རུང་གཅིག་ལ་མ་གྲུབ་མཁན་གོ་ཡིན་པ་ཆགས་འགྲོ་བ་རེད། ད་མི་འཇོག་ས་དེ་ག་རེ་མེད་ཟེར་ན་ཆོག་སྟེང་འོག་གཉིས་མོ་དེ་ལ་མི་འཇོག་སྟེང་འོག་གཉིས་མོ་དེ་ལ་མི་འཇོག་དེ་གོ། མི་མཐུན་དཔེའི་གཞི་མ་གྲུབ་ན་ཡང་གོ། ད་མི་མཐུན་དཔེའི་གཞི་མ་གྲུབ་ཟེར་ན་གཞི་མ་གྲུབ་པ་ཅན་དུ་མི་མཐུན་དཔེར་བཟུང་ན་ཡང། ལྡོག་ཁྱབ་གྲུབ་མཁན་ཡིན་པའི་ཕྱིར།